ཡེ་ཤེས་རོང་བོ་ལུང་ཆེན་གུང་དཀར་ཁང་བརྒྱད་ནང་དེ་རིང་གི་གསང་ཆོས་ཁོ་མགོ་འཛུགས་བྱས་ཀྱི་ཡིན། གུང་གསང་མཆོག་གི་ས་བཀྲ་མཐོ་སློབ་དང་ཨི་མོ་རིའི་ཚུལ་ལོ་ལྷོ་གཉིས་གོང་བར་ཤེས་དབང་རྗེས་གླིང་གི་ལས་འཆར་དང་འབྲེལ་ཡོད་དགེ་སློབ་སུ་ལ་མཇལ་ཁ་གནང་སྐབས། གཞན་ཕན་གྱི་བྱ་བ་འབྲི་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་ཡོད་པ་རེད།

གཅིག་གིས་སོ་སོའི་ལུང་པ། ཨེ་ནི་སོ་སོའི་རང་ཕྱོགས། དེ་འདྲའི་གི་དང་ལག་ལེན་གྱི་ཐོག་ནས་ཨེ་ནི་ང་ཚོ་རིང་ཐུང་རུ་འགྲོ་བསྡད་ཡ་འདྲེ་ད་དེ་བསྒྱུར་བཅོས་བཏང་ནས་ཁ་ནས་སེམས་ཅན་ཐམས་ཅད་ཟེར་ལབ་པ་ནང་བཞིན་གི་ད་གང་ལྟར་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པར་རང་དང་སྒོ་ཀུན་ནས་མཚུངས་པའི་སེམས་ཅན་ཐམས་ཅད་ལ་བདེ་བ་དང་ལྡན་པ་ཅིག་སྡུག་བསྔལ་དང་བྲལ་བ་ཅིག་ཨེ་ནི

བཙན་བྱོལ་བོད་ཀྱི་གསོ་བ་རིག་པའི་ལྷན་ཚོགས་ཀྱི་ཚོགས་གཙོ་སྨན་རམས་པ་དྲུང་འཚོ་ཚེ་རིང་ཐག་གཅོད་ལགས་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་གནས་ཚུལ་འདིའི་སྐོར་དགོངས་འཆར་གང་ཡོད་དྲིས་པར། ཁོང་གིས། དེ་ནི་རྩ་བའི་ཆ་ནས་ཡག་པོ་ཞིག་ཡིན་ནའང་བོད་དེ་རྒྱ་ནག་གི་བཙན་འོག་ཡོད་པས་དེ་འདྲ་དེ་གི་བདག་དབང་བོད་ལ་མ་རག་པར་རྒྱ་ནག་ལ་རག་ཡོད་པས་དགའ་བ་སྐྱེ་དགོས་པ་གང་ཡང་མེད་ཅེས་གསུངས་སོང། ད་གཟེངས་རྟགས་ཀྱི་གནས་བབ་འདི་ད་འདས་པའི་གི་ལོ་ཤས་སྔོན་ལ་རྒྱ་དཀར་ནག་གཉིས་ཀྱིས་བོད་ཀྱི་གསོ་བ་རིག་པའི་གི་བདག་དབང་སྒང་ལ་འཐབ་རྩོད་བྱེད་བཞིན་པ་ཞིག་རེད། འདི་འདྲ་ཡིན་པ་སོང་ཙང་ད་ད་ལྟའི་ཆ་ལ་ད་བོད་ཀྱི་གསོ་བ་རིག་པའི་གི་རྩ་ཆེའི་གི་གཞུང་ལུགས་དཔལ་ལྡན་རྒྱུད་བཞི་འདི་ཡུ་ནི་སི་ཀོ་ནང་ལོགས་ལ་ནི་སྤྱི་བཏང་གི་དངོས་མེད་ཤུལ་བཞག་རིག་གནས་གི་ཟེར་ན་མི་འདུག་འདི་ནང་ལོགས་ལ་དྲན་ཐོའི་ནང་ལོགས་ལ་འཁོད་པ་འདི། རྩ་བའི་ཆ་ནས་ཡག་པོ་ཅིག་རེད་ཞུ་བ་ཡིན། ཡིན་ན་ཡང་ད་ལྟའི་ཆ་ལ་ནི་བོད་འདི་རྒྱ་མི་གི་བཙན་དབང་འོག་ལ་ཡོད་པ་མ་ཟད། ཨ་ནི་འདི་གི་གནད་དོན་འདི་གི་བདག་དབང་ལ་མ་སོང་དེ་ཡང་བོད་ལ་རག་གི་མེད་པ་རྒྱ་ནག་ལ་རག་གི་ཡོད་པ་སོང་ཙང་ཨ་ནི་འདིའི་ཐོག་ལ་ཨ་ནི་དམིགས་བསལ་གི་དགའ་བ་སྐྱེ་དགོས་པ་ཞེ་པོ་ཅིག་མཐོང་མ་སོང་ཞུ་བ་ཡིན།

དཔལ་ལྡན་རྒྱུད་བཞི་དེ་བོད་ནས་འབྱུང་ཁུངས་དང་ར་འཕྲོད་པ་དེ་ཡག་པོ་ཞེ་དྲག་རེད། ཡིན་ན་ཡང་དོན་ངོ་མའི་སྒང་ནས་ད་འདི་ག་ཞུ་སྙན་ཕུལ་མཁན་དེ་རྒྱ་ནག་ཆགས་ཀྱི་ཡོད་པ་སོང་ཙང་ནི་དགའ་དགོས་པའི་གནས་ཚུལ་གང་ཡང་མི་འདུག་ཧོ་དེ་འདྲ་ཞུ་ཡ་ཡིན། རྒྱ་ནག་གཞུང་འབྲེལ་གི་གནས་ཚུལ་ཁག་ཏུ་ད་རེས་རྒྱུད་བཞི་ཆེན་མོ་རྒྱལ་ཚོགས་ཀྱི་དངོས་མེད་ཤུལ་བཞག་ཁོངས་སུ་ཐོ་འགོད་མཛད་མཁན་བོད་རང་སྐྱོང་ལྗོངས་ཟེར་བའི་བོད་ཀྱི་སྨན་རྩིས་ཁང་ཡིན་སྐོར་བསྒྲགས་འདུག་ཀྱང། མཉམ་འབྲེལ་རྒྱལ་ཚོགས་ཀྱི་དངོས་མེད་ཤུལ་བཞག་ཐོ་འགོད་དྲ་རྒྱ་དང། པ་དེ་རྗེས་བཞག་ཐོན་སྐྱེད་མཛད་མཁན་རྒྱ་ནག་ཡན་གཞིས་ས་པོ་ཏི་ཡ་པ་ལི་བལ་དང་བལ་མི་ཡི་ཐོན་སྐྱེད་མཛད་སྒོ་གང་ཡང་བཀལ་མི་འདུག་ཡང་རྒྱ་ནག་གཞུང་དྲན་བྱེད་གནས་ཚུལ་ནང་མ་དེ་ས་བ་ཡན་ན། གནས་ཚུལ་འདི་ནི་ཉེ་ཆར་ཧྥ་རན་སི་རྒྱལ་ས་ཕེ་རི་སི་ཚུགས་པའི་ཉིན་རྒྱལ་ཚོགས་ཀྱི་ཚན་རིག་སློབ་གསོ

མཉམ་འབྲེལ་རྒྱལ་ཚོགས་ཀྱི་རིག་དངོས་ཤུལ་བཞག་དྲ་རྒྱ་ལ་ཡལ་ན་ཐེངས་འདིར་རྒྱ་ནག་གཞུང་གིས་བོད་ཀྱི་གསོ་རིག་གི་རྒྱུད་བཞི་དང་པོ་རྩ་རྒྱུད་དང་གཉིས་པ་བཤད་རྒྱུད། གསུམ་པ་མན་ངག་གི་རྒྱུད། བཞི་པ་ཕྱི་མ་རྒྱུད་བཅས་རྒྱུད་བཞི་ཐོ་འགོད་བྱས་པ་དང། དེ་ནི་དུས་རབས་བརྒྱད་པ་དང་བཅུ་གཉིས་པའི་དུས་སུ་གྲགས་ཅན་བོད་ཀྱི་གསོ་རིག་ལ་ཤུགས་རྐྱེན་ཧ་ཅང་ཆེ་བོ་གི་རྨད་བྱུང་གི་གསུང་རབ་ཅིག་ཡིན་པ་དང། རྗེས་ཤོས་བེ་ཇ་སོ་རིགས་བེ་ཙོང་གི་ལོ་རྒྱུས་ཚད་མཁན་བེ་ཏུང་ཧི་མ་ལ་ཡ་སོ་པོ་ཅི་ཅི་ས་ཀི་ཏི་བེ་ཇི་སོ་ཨ་རི་པ་ཇི་དྲུག་གི་ནི་པ་ག་ཆེ་བསྟན་ཡོད་སྐོར་བརྗེད་འདུག་རྒྱ་ནག་གཞུང་འབྲེལ་གི་གནས་ཚུལ་ནང་ད་རེས་མཐོ་མཁན་ཚེ་བི་གི་དཔལ་ལྡན་རྒྱུད་བཞི་ནང་སྤྱི་ལོ་སྤྱི་སྟོང་ལྔ་བརྒྱ་གྱ་གཅིག་ཞེ་དྲུག་ལོ་བོ་གྲ་ཐུང་ཤིན་པ་མ་དང་སྤྱི་ལོ་སྤྱི་སྟོང་ཁྲི་བརྒྱ་གྱ་གཅིག་ལོ་སྟག་ལྡན་ཤིན་པ་མ་སྤྱི་ལོ་སྤྱི་སྟོང་ཁྲི་བརྒྱ་གྲི་ཆི་རེ་གཉིས་ལོ་གི་དགའ་ལྡན་ཕུན་ཚུགས་བློན་ཤིན་པ་མ།

དེང་སྐབས་བོད་ཀྱི་གསོ་རིག་གིས་དམག་རས་ལ་ཕན་པ་རླབས་ཆེན་བསྐྲུན་ནུས་ཤིང། སྨན་པ་དང་སྨན་ཁང་ཉུང་དྲགས་པ་ཙམ་མ་གཏོགས་བོད་ཀྱི་གསོ་རིག་སྨན་ལ་བསྟེན་གཏུགས་མཛད་མཁན་ཧ་ཅང་མང་བ་སོགས་བརྗོད་པ་དང་སྦྲགས། རྒྱ་ནག་གཞུང་ལ་སྐྱོན་བརྗོད་བྱས་པ་མ་ཟད། བོད་ཀྱི་སྨན་རྩིས་ཁང་གི་སྨན་སློབ་ཁག་ཅིག་ཐད་ཀར་རྒྱལ་ས་ལྡི་ལི་གི་རྒྱ་ནག་གཞུང་ཚབ་མདུན་དུ་ཕྱིན་ནས་ངོ་རྒོལ་ལས་འགུལ་སྤེལ་བའི་གནས་ཚུལ་བོད་ཀྱི་དུས་བབ་ཀྱིས་བཀོད་ཡོད་འདུག། གཞི་རྩའི་རྒྱ་ནག་གཞུང་གིས་བོད་ཀྱི་གསོ་བ་རིག་པ་ཐུན་མོང་མ་ཡིན་པ་གི་ལུམས་བཅོས་དེ་རྒྱལ་ཚོགས་ཀྱི་རིག་དངོས་ཤུལ་བཞག་ཁོངས་སུ་བདའ་རྒྱུ་བྱས་པ་ལྟར་རྒྱ་གར་གཞུང་ནས་ཀྱང་བོད་ཀྱི་གསོ་བ་རིག་པ་ཆ་ཚང་རིག་དངོས་ཤུལ་བཞག་ཁོངས་སུ་ཚུད་ཐབས་ལ་འབད་བརྩོན་གནང་སྟེ་རྒྱལ་ཁབ་ཕྱོགས་གཉིས་བར་བོད་ཀྱི་གསོ་བ་རིག་པ་བདག་དབང་ཐད་རྩོད་ལེན་མི་ཉུང་བ་ཞིག་བྱུང་ཡོད་པ་རེད།

ཐོབ་ཐང་དང། ཨ་ནི། གང་ཅིའི་ཐོག་ནས་ད། ལྟ། དཀའ་ངལ་ཞིག་འཕྲད་ཀྱི་ཡོད་རེད། རེད་བ། ཨ་ནི་འདིའི་ཙམ་པ་ལ་དེའི་ཐོག་ནས། ཨ་ནི། རྒྱ་ནག་གཞུང་གིས་འཛུགས་སྐྲུན་གྱི་ལས་གཞི་གང་འདྲ་སྤེལ་བ་ཡིན་ནས་ཀྱི། བོད། བོད་མི་ཚོའི་གི། སེམས་ཀྱི་ཞི་བདེ་དང་བོད་མི་ཚོའི་གི་མངོན་འདོད་ལ། ཅི། དཀའ་ངལ་ཞིག་འཕྲད་ཀྱི་ཡོད་བས་ན། འདི་ཕན་ཐོགས་མེད་པ་ཅིག། འདི། གསལ་པོ་རེད་འདིའི་ཟམ་པ་ལ། ཨ། གང་ལྟར་ད་ལྟ་རྒྱ་ནག་གཞུང་གིས་འཛུགས་སྐྲུན་ལས་གཞི་གང་འདྲ་སྤེལ་བ་ཡིན་ནས་ཀྱི། རྒྱབ་ལྗོངས་གཙོ་བོ་དེ་བོད་མི་ཚོ་ལ་ཕན་ཐོགས་པའི་གི་བསམ་བློའི་རྒྱབ་ལྗོངས་དེ་གཞི་རྩར་བཞག་པའི་ཐོག་ནས་བྱེད་དགོས་པ་དེ་གནད་འགག་ཆེན་པོ་ཞིག་རེད་བསམ་གི། བོད་རང་སྐྱོང་ལྗོངས་སྲིད་གཞུང་གིས་བོད་ནང་དབུལ་སྒྲོལ་འགག་སྒྲོལ་གྱི་ལས་དོན་བྱས་ཏེ་དབུལ་ཕོངས་མི་དམངས་འབུམ་དྲུག་ལྷག་འབྱོར་འབྲིང་ཅན་དུ་བསྒྱུར་ཡོད་ལུགས་སོགས་ཀྱི་དྲིལ་བསྒྲགས་བྱས་ཡོད་པ་རེད། ཡིན་ནའང་རྒྱ་གར་གྱི་ནེ་རུ་གཙུག་ལག་སློབ་ཆེན་གྱི་རྒྱ་ནག་ཞིབ་འཇུག་ཁང་གི་དགེ་རྒན་ཆེན་མོ་དགེ་རྒན་ཆེན་མོ་ཤི་རི་ཁཱནྟ་ཁོན་ཌ་པཱ་ལི་ཡིས།

བོད་ནང་འཛུགས་སྐྲུན་ལས་གཞི་གི་ཚོགས་འདུ་འཚོགས་ཀྱི་ཡོད་ན་རེད། བོད་ནང་འཛུགས་སྐྲུན་ལས་གཞི་ག་འདྲ་བྱེད་ཀྱི་ཡོད་ནས་ཀྱི། མཐའ་མའི་མདོ་དོན་དེ་ལ་བོད་མི་ཚོའི་གི་མངོན་འདོད་སྒང་ཐུག་དེ་གི་ཡོད་དུས་ཙམ་པ་ལ། ད་ལྟ་ཡིན་ནས་ཀྱི་བོད་མིའི་མངོན་འདོད་སྒང་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་ཡོད་པ། འདི་མངོན་གསལ་དོད་པོ་རེད། དེ་དེ་འདྲ་སོང་ཙང་ད་ལྟ་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་ཀྱི་བོད་ནང་ལོགས་ལ་སྲིད་ཇུས་དང། རེད་བ་རྒྱབ་ལྗོངས་འདི་ཚོ་ག་འདྲ་བྱེད་པ་ཡིན་ནའི་བོད་མིའི་མངོན་འདོད་ལ་གཞི་ལ་བཅོལ་བའི་ཐོག་ནས་གནང་དགོས་དེ། ཉེན་ཁ་ཆེ་ཤོས་ཤིག་ལ་ཐུག་བསྡད་འདུག་ཟེར་ཞུ་བ་ཡིན། གང་ལྟར་ཨ་ནི་ད་ལྟ་མངོན་འདོད་དེ་མ་འགྲུབ་པའི་དེ་གི་གནད་དོན་ཐོག་ནས་ཨ་ནི་བོད་རྒྱའི་དཀའ་རྙོག་དེ་ད་ལྟ་བར་དུ་ལྷག་བསྡད་ཡོད་རེད། དཀའ་རྙོག་དེ་སེལ་དགོས་ཡ་དེ་མ་འོངས་པ་གི་ཐོག་ལ་དཀའ་རྙོག་དེ་སེལ་དགོས་ཡ་ཐོག་ལ་ཨ་ནི་གྲོས་མོལ་བྱེད་དགོས་ཡ་གི་གནད་འགག་ཡིན་དུས་ཚང་མ་འདིའི་ཐོག་ནས་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་ཡིན་ལས་ཀའི་བོད་རྒྱའི་དཀའ་རྙོག་སེལ་ཡ་དེ་ཨང་ཀི་དང་པོ་ལ་བརྩི་བའི་ཐོག་ནས་ཨ་ནི་དེ་ག་ལ་དོ་སྣང་གནང་དགོས་ཡ་དེ། ཤིན་ཏུ་གལ་ཆེན་པོ་ཞིག་མཐོང་གི་འདུག། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་སུ་སློབ་གྲྭ་སུམ་སྟོང་བཞི་བརྒྱ་བཅུ་མེད་དགུ་བཙུགས་ནས་སློབ་ཕྲུག་འབུམ་དགུ་དང་ཁྲི་བཞི་སྟོང་ཕྲག་དྲུག་ལ་སློབ་སྦྱོང་སྤྲད་པ་དང། སློབ་ལོ་རན་པའི་བྱིས་པ་བརྒྱ་ཆ་བརྒྱད་ཅུ་གྱ་དགུ་སློབ་ཞུགས་བྱེད་ཀྱི་ཡོད་པ་སོགས་དགག་སྒྲུབ་ཤུགས་ཆེ་བྱས་ཡོད་ཀྱང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་གཙོས་པའི་གཞུང་སྒེར་གྱི་ཚོགས་པ་མང་པོས་རྒྱ་ནག་གཞུང་གིས་བོད་ནང་གི་བྱིས་པ་ཚོ་ཕ་མ་དང་ཁ་བྲལ་ཏེ

ཉེ་སྔོན་ཧྥ་རན་སིའི་གྲོས་ཚོགས་གོང་མའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་དུ་འཚམས་གཟིགས་གནང་ཡོད་པ་དང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་ཧྥ་རན་སིའི་གྲོས་ཚོགས་གོང་མར་འཚམས་གཟིགས་དེའི་སྐོར་གྱི་ལས་བསྡོམས་སྙན་ཐོའི་ཚོགས་འདུ་ཞིག་འཚོགས་པ་དེའི་ཐོག་བྷེལ་ཇི་ཡམ་བོད་ཀྱི་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་ལགས་དང་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་གཉིས་ཀྱིས་གཙོས་པའི་བོད་མིའི་སྐུ་ཚབ་ཁག་ཅིག་མགྲོན་འབོད་གནང་ཡོད་པ་རེད།

ས་གནས་དོན་གཅོད་ལས་ཁུངས་ཀྱི་ལས་བྱེད་གཉིས་ཀ་འདུག་སར་བཅར་བྱས་ནས་ཉེ་བའི་ཆར་ལ་ཁོ་རང་ཚོ་བཞུགས་སྒར་ལ་འཚམས་གཟིགས་བྱ་བར་ཕེབས་མཁན་ཉི་མ་ཁ་ཤས་རིང་ལ་འཚམས་གཟིགས་གནང་བའི་ཚོར་སྣང་དང་ཁོ་རང་ཚོ་ཀྱི་སེམས་ཤུགས་སྔར་ལས་ལྷག་པ་འཕར་བ་ག་རེ་ག་རེ་བྱུང་བས་དེ་འབྲེལ་གྱི་དགོངས་ཚུལ་ད་ང་ཚོ་ལ་ལས་བསྡོམས་དགོངས་ཚུལ་དུ་ག་རེ་ག་རེ་ཡོད་མེད་དེ་ཐོག་ལ་ལས་བསྡོམས་སྙན་སེང་དགོས་དག་དེ་འབྲེལ་ཚོགས་འདུ་གྲོགས་ཀྱི་རེ་བཞག་ནི་མ་འོངས་པ་ཡང་བོད་དོན་ཐོག་ལ་བྱེད་སྒོ་གནང་འཆར་ག་རེ་ག་རེ་ཡོད་མེད་དེ་ཐོག་ལ་འདུག་སེམས་འཛོམས་པ་རེ་གནང།

ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ཡིན་འདི་ནི་རྒྱ་ནག་གཞུང་གི་ངོས་ནས་སྤྱིར་བོད་ཀྱི་ཁོར་ཡུག་དང་ལྷག་དོན་དུ་བོད་ཀྱི་འབྲི་སྟོད་ཁུལ་གྱི་ཨ་ཆེན་གངས་རྒྱབ་ཀྱི་ཁོར་ཡུག་སྲུང་སྐྱོབ་ཐད་དོ་སྣང་ཙམ་མེད་ཀྱང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་སྒྱེ་བཟང་བསོད་ནམས་དར་རྒྱས་ལགས་ཁོང་ལ་རི་དྭགས་གཙོད་རྔོན་བརྒྱབ་ནས་གསང་བའི་ནག་ཚོང་བརྒྱབ་པའི་ཇག་ཚོགས་ཀྱིས་ཚུར་རྒོལ་བྱས་ཏེ་དམར་གསོད་བཏང་བའི་རྗེས་སུ་ཕྱི་ནང་གི་གནོན་ཤུགས་ལ་བརྟེན་ནས་རྒྱ་ནག་གཞུང་གིས་དེ་ལ་དོ་སྣང་མ་མཛད་ཀ་མེད་ཆགས་ཡོད་པའི་སྐོར་སོགས་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་བོད་མི་ཁོར་ཡུག་དོན་གཉེར་བ་དང་སྲུང་སྐྱོབ་པ་སྒྱེ་བཟང་བསོད་ནམས་དར་རྒྱས་ལགས་དང་ཆོས་ཁ་གྲགས་པ་རྡོ་རྗེ་ལགས་གཉིས་ཀྱིས་བོད་ཀྱི་འབྲི་སྟོད་རྫོང་ཁོངས་སུ་གནས་པའི་ཨ་ཆེན་གངས་རྒྱབ་དང་རི་སྐྱེས་སྲོག་ཆགས་གཙོད་སྲུང་སྐྱོབ་བྱེད་པའི་ཆེད་དུ་རི་དྭགས་གཙོད་རྔོན་རྒྱག་པར་བཀག་འགོག་བྱེད་པའི་ལས་འགུལ་དང་འབད་བརྩོན་གནང་བ་ཙམ་དུ་མ་ཚད་རང་ཉིད་ཀྱི་ཚེ་སྲོག་ལ་ཡང་འཛེམ་ཟོན་མེད་པར་བློས་གཏོང་གནང་བའི་མཛད་རྗེས་ཆེན་པོ་བཞག་ཡོད་པ་རེད། དེ་ནས་བོད་མི་ཁོར་ཡུག་སྲུང་སྐྱོབ་པ་སྒྱེ་བཟང་བསོད་ནམས་དར་རྒྱས་ལགས་ལ་མཐར་རི་དྭགས་གཙོད་ནག་ཚོང་པ་དང། ཁྲིམས་འགལ་གྱི་རྔོན་པ་དང་ཇག་ཚོགས་ཀྱི་མེ་མདའི་འོག་ནས་འདས་གྲོངས་སོང་བའི་རྗེས་སུ་ཚེ་རླུང་གི་རྣོ་གཤོག་དང་ལྷག་པར་དུ་བོད་ནས་ཐོན་པའི་རི་དྭགས་གཙོད་ཀྱི་ཁུ་ལུ་ནག་ཚོང་དང་ཉོ་ཚོང་བྱེད་པར་རྒྱལ་སྤྱིའི་ཐོག་ནས་ངོ་རྒོལ་དང་གནོན་ཤུགས་ཤུགས་ཆེ་བྱུང་བ་ལ་བརྟེན་ནས་རྒྱ་ནག་གཞུང་གིས་དོ་སྣང་བྱས་པ་ཙམ་ལས་དོན་དངོས་ཀྱི་ཐོག་ནས་རྒྱ་ནག་གཞུང་དང་དཔོན་རིགས་ཀྱིས་བོད་ཀྱི་ཁོར་ཡུག་དང་རི་དྭགས་གཙོད་སྲུང་སྐྱོབ། བྱས་པ་ཞིག་མིན་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། ད་ལྟ་ད་ལྟ་ཁོ་རང་ཚོ་གི་སྲུང་སྐྱོབ་བྱེད་ས་ས་ཁུལ་དེ་ད་དེ་འབྲི་སྟོད་རེད་འདུག་འབྲི་སྟོད་ཀྱི་དེ་ནི་ཁོ་རང་ཚོ་གི་ད་ལྟ་སྲུང་སྐྱོབ་བྱེད་ཡ་ས་ཁུལ་དེ་ནི་ཨ་ནི་ད་བསོད་ནམས་དར་རྒྱས་ལགས་གྲོངས་པའི་རྗེས་སུ་ཨ་ནི་ད་རྒྱ་ནག་གཞུང་གིས་དེ་དོ་སྣང་མ་བྱས་རང་བྱས་རེད་བོད་ཀྱི་སྤྱི་ཚོགས་སྒང་ནས

དངོས་གནས་དྲང་གནས་ཀྱི་ད་གཙོད་སྲུང་སྐྱོབ་བྱེད་ཡག་དེ་ནི་ཤུགས་རྐྱེན་ག་ག་ནས་ཐེབས་སོང་ཟེར་ན་རྒྱལ་སྤྱིའི་སྟེང་ནས་ད་ལྟ་འདི་གཙོད་ཀྱི་ཁུ་ལུ་ཚོང་ཡག་གི market དངོས་རྫས་དེ་ཚོ་ཐོན་རྫས་དེ་ཚོ་མ་ཚོང་ཡག་དང་ཨ་ནི་དེ་ལ་ངོ་རྒོལ་བྱེད་ཡག་སེམས་ཅན་སྲུང་སྐྱོབ་བྱེད་ཡག་ཁོར་ཡུག་སྲུང་སྐྱོབ་བྱེད་ཡག་དེ་ཚོ་དེ་ལ་ངོ་རྒོལ་བྱས་ནས་འཛམ་གླིང་གི་གི་ཁྲོམ་ར་ནང་ལོགས་ནས་ད་ལྟ་གཙོད་ཀྱི་ཁུ་ལུ་གི་ད་ཐོན་རྫས་དེ་ཚོ་ལ་བཀག་སྡོམ་བྱེད་ཡག་དང་དེ་མ་ཉོ་ཟེར་འབོད་སྐུལ་བྱེད་ཡག་གི་ལས་ད་ཏན་ཏན་ཤུགས་རྐྱེན་ཐེབས་ཡོད་རེད་བསམ་གི་འདུག་དེ་མ་གཏོགས་རྒྱ་ནག་ནས་ཅིག་སེམས་ཅན་སྲུང་སྐྱོབ་བྱེད་ཐུབ་ཡག་མིན་ཡང་ན་ཚེ་སྒང་ནས་བལ་ཏེ་སྲུང་སྐྱོབ་བྱེད་ཐུབ་ཡག་དེ་དཔེ་དཀའ་ལས་ཁག་པོ་ཡོད་རེད་ཁོ་རྒྱལ་ཁབ་ཁྲིམས་མེད་ལུགས་མེད་ཡིན་དུས་སྒང་ལ་ཨ་ནི་དཔོན་པོ་དེ་ཚོ་གི་མི་ལ་ནི་ནི་ཨ་ནི་ཁོ་རང་ཚོ་གི་མི་དེ་འདྲ་བཏང་ཡོང་དུས་སྒང་ལ་ས་གནས་གི་ཁོར་ཡུག་སྲུང་སྐྱོབ་བྱེད་ཐུབ་ཡག་ཁོ་རང་ཡོད་མ་རེད་ད་དེ་ངོས་ནས་ཟེར་བ།

གཙོད་སྲུང་སྐྱོབ་བྱེད་ཡག་ལ་ད་ནུས་ཐོན་ཡོད་རེད་བསམ་གི་འདུག་ད་གཙོད་གི་ཁུ་ལུ་དེ་ཁྲོམ་ར་མེད་དེ་བཙོང་ནས་ཨ་ནི་བཙོང་ཡག་གི་ཁྲོམ་ར་ཁོ་རང་མེད་ཡ་ན་ཨ་ནི་ཁོ་རང་གསོད་མཁན་ཁོ་རང་ཡོང་མ་རེད་བ། དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་མཚོ་སྔོན་ཞིང་ཆེན་གྱི་ཨ་ཆེན་གངས་རྒྱབ་ཀྱི་ས་ཆ་དེ་མཚོ་སྔོན་ཞིང་ཆེན་རིམ་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ས་ཁུལ་ཡིན་ཟེར་ནས་མིང་བཏགས་པ་དང

དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ལ་ཨ་ནི་ད་མཚོ་སྔོན་ཞིང་ཆེན་གྱི་ད་ལྟ་ཨ་ཆེན་གངས་རྒྱབ་དེ་ནི་རྒྱལ་ཁབ་རིམ་པའི་ཁོར་ཡུག་སྲུང་སྐྱོབ་ས་ཁུལ་ཡིན་ཟེར་ཡང་ཡང་བསྐྱར་དེ་འདྲ་ད་ཅིག་དོ་སྣང་འདྲ་བོ་བྱས་ནས་ནི་དེ་འདྲ་བྱས་འདུག་དེ་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་ནི་ད་རྒྱ་ནག་གི་ང་ཚོ་སན་ཅང་ཡོན་ཟེར་ཡ་ད་ལྟ་གི་ཆུ་གསུམ་གི་མགོ་ཁུངས་ད་ལྟ་ང་ཚོའི་རྨ་ཆུ་འབྲི་ཆུ་རྫ་ཆུ་གི་ཁོངས་ཡོད་གཙང་པོ་གསུམ་གི་མགོ་ཁུངས་ད་རྒྱལ་ཁབ་སྤྱི་གླིང་གི་མིང་དེ་བཏགས་ཡོང་དུས་སྒང་ལ་ཁོ་དེའི་ནང་ལོགས་ལ་ད་ས་ཆ་ཆེན་པོ་ཞིག་ཚུད་འདུག་དཔེར་ན་ད་ཨ་ཆེན་གངས་རྒྱབ་སྔོན་ནས་སྔོན་མ་ཡོད་ཆོག་ཨ་ཆེན་གངས་རྒྱབ་རྒྱལ་ཁབ་རིམ་པ་གི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་དང་ཨ་ནི། གཙང་གསུམ་རྒྱལ་ཁབ་རིམ་པའི་ཨ་ནི་ཁོར་ཡུག་སྲུང་སྐྱོབ་ས་ཁུལ་དེ་གཉིས་ཟླ་སྒྲིལ་བཏང་ནས། མཉམ་དུ་ཨ་ནི་ད་གཅིག་གི་བཟོས་ནས་ཨ་ནི་ཁོ་རང་ཚོ་དེ་འདྲ་གི་ད་སྤྱི་གླིང་རྒྱལ་ཁབ་སྤྱི་གླིང་དེ་འདྲ་བཟོས་ནས་དེ་སྲུང་སྐྱོབ་བྱེད་ཀྱི་ཡོད་ཟེར་དེ་བཤད་ཀྱི་འདུག་ད་ས་དེ་གང་ནས་གལ་ཆེན་པོ་ཅིག་ཆགས་འདུག་རེད་ག་རེ་ན་ཁོ་མཚོ་སྔོན་ཞིང་ཆེན་ཤིན་ཅང་དང་ཨ་ནི་བོད་རང་སྐྱོང་ལྗོངས་ད་འདི་ཞིང་ཆེན་གསུམ་གི་ས་མཚམས་འཁེལ་ཡོད་ཡ་ཨ་ནི་དེ་ནི་ཁོ་ཁོར་ཡུག་གི། ཉིད་ནས་བཤད་ན། ཁུ་དང་མིའི་འགྲོ་བ་མི་ཞེ་དྲག་མང་པོ་གཅིག་མེད་ས་གི་ས་ཆ་གཅིག་ཆགས། དེ་འདྲའི་སྒང་ལ་དེ་ལ་ཁོར་ཡུག་སྲུང་སྐྱོབ་དང་ནི་སེམས་ཅན་རང་བྱུང་གི་ནི་དེ་དེ་ཚོའི་སྒང་ལ་གང་ཚེ་ཡག་པོ་ཅིག་ཡོད་ཡ་ས་ཆ་རེད་དེ་འདྲའི་སྒང་ལ་ད་དེ་ཚོ་ཁོར་ཡུག་སྲུང་སྐྱོབ་དེ་འདྲ་བྱས་ནས་ད་དེ་ཁོར་ཡུག་སྲུང་སྐྱོབ་གི་ས་ཁུལ་དེ་འདྲ་བཟོས་ཡོད་རེད་དེ་ད་དེ་ཡིན་ན་ཡང་ད་ང་ཚོ་ལྟ་ཡི་དེ་འདྲའི་སྒང་ལ་ད་ཁོ་རང་ཚོ་གི་རྒྱ་ནག་གི

མ་གཏོགས་འགྲོ་ཆོག་གི་མེད་ཟེར་ཟེར་གྱི་འདུག་ད་ཡིན་ན་འདི་འདྲ་ལྟ་དེ་དེའི་སྒང་ལ་ཁོ་ཡུལ་སྐོར་འགྲོ་འགྲོ་བྱས་ན་འགྲོ་ཆོག་ཡ་དང་ད་ནང་བཞིན་སྒེར་གྱི་རླངས་འཁོར་བཏང་ནས་འགྲོ་འགྲོ་ཆོག་ཡ་དེ་འདྲ་རེད་ཤག་དེ་འདིའི་སྒང་ལ་ད་དེའི་གི་ཁོར་ཡུག་སྲུང་སྐྱོབ་གི་ནུས་པ་ཐོན་གི་ཡོད་མེད་དེ་ད་དོགས་པ་འགྲོ་གི་ཅིག་རེད་ཡིན་ཅིག་ནས་ཉམས་ཞིབ་ཅིག་དགོས་ཡ་དེ་འདྲ་ནས་ཏོག་ཅིག་ཆགས་འདུག་ལགས།

ཟེར་ཏེ་སྤོ་གི་ཟིག་ག་རེད། ད་ཡང་ད་ང་ཚོ་མ་འདྲི་རྫ་སའི་དགུ་ཁོངས་དང་ནང་བཞིན་ཨ་ཆེན་གོང་རྒྱབ་གི་ས་ཆ་མང་པོ་ག་རེ་ཡོད་རེད་ཟེར་ན། ངོ་མ་ནི། གསེར་གྱི་གཏེར་ཁ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་བར་དུ་ད་ནི་སེམས་ཅན་གསོད་མཁན་གྱི་རིགས་གཅིག་ཡོད་རེད། རིགས་གཅིག་གི་སོ་སོ་ས་སོང་ནས་གསེར་བརྐོས་ནས་ས་འོག་ནས་གསེར་བརྐོ་ཡག་གི་དེ་འདྲ་བྱས་དེ་སྒེར་གྱི་ཁྲིམས་འགལ་གྱི་ད་གསེར་བརྐོས་པ་དེ་འདྲ་མང་པོ་ཞིག་ཆགས་བསྡད་ཡོད་རེད་ད། ཡང་ན་ཁོང་གིས་ད་ལྟ་འབྲོག་པ་དེ་ཚོ་ཅིག་ཡོད་ཚེ་འཛམ་གླིང་ལ་ཨ་ནི་ཁོར་ཡུག་སྲུང་སྐྱོབ་བཟོ་མཁན་ཡིན་ཟེར་ནས་ཨ་ནི་རོགས་སྐྱོར་ཡིན་ན་འདྲ་དངུལ་ཡིན་ན་འདྲ་ལེན་གི་ཡོད་རེད་ཡིན་ན་ཡང་ཁོ་རང་ཚོ་གིས་ད་ལྟ་ཡུལ་སྐོར་ཁྲོད་གཏན་གི་ནི་བཟོ་ཡ་དང་དེ་ནང་བཞིན་ད་གཏེར་ཁ་དེ་ཚོ་ཁྲིམས་འགལ་བྱེད་མཁན་མང་པོ་བྱས་ན་ཨ་ནི་ཁོ་རང་ཚོ་གི་ཁྲིམས་འགལ་བྱས་ནས་གཞུང་གི་ངོས་ནས་ད་རྒྱབ་སྐྱོར་ཐོག་ནས་ས་གནས་བོད་རིགས་དང་གཞུང་གི་མི་སྣ་མཉམ་འབྲེལ་བྱས་ནས་ད་ལྟ་གསེར་གི་གཏེར་ཁ་དང་དེ་ལ་གཏེར་ཁ་ཡོད་ཡ་མང་པོ་ཅིག་ཐོན་གི་འདུག་ཟེར་དེ་གནས་ཚུལ་དེ་ཡང་སེ་ཡང་སེ་ཐོས་བསྡད་འདུག་ལགས། དེ་ཡང་བོད་ཀྱི་ཁམས་ནང་ཆེན་འབྲི་སྟོད་ཁུལ་དུ་གནས་པའི་ཨ་ཆེན་གོང་རྒྱབ་ཀྱི་ས་ཁུལ་དེ་དག་ནི་མཚོ་བོད་མཐོ་སྒང་གི་རི་སྐྱེས་སྲོག་ཆགས་རྩ་ཆེན་དང་སྟོང་ལ་ཉེ་བའི་རི་དྭགས་སེམས་ཅན་གྱི་གནས་ཡུལ་ཞིག་ཡིན་ནའང་རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་དུས་རབས་གོང་མའི་ལོ་རབས་བརྒྱད་ཅུའི་བར་ལ་ཨ་ཆེན་གོང་རྒྱབ་ཏུ་གཞི་རྒྱ་ཆེན་པོས་རི་དྭགས་སེམས་ཅན་གཙོད་རྐུ་རྔོན་བྱས་པས་གཙོད་ཀྱི་གྲངས་འབོར་ཁྲི་ཉི་ཤུ་ནས་ཁྲི་གཉིས་ཙམ་ལས་མ་ལྷག་པ་ཉུང་དུ་སོང་ཡོད་པ་རེད་དཱ། གཅིག་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཕྲན་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་བ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།